དེ་ཡང་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་ནིའུ་ཁ་སལ་བོད་རིགས་མཐུན་ཚོགས་དེབ་སྐྱེལ་གནང་ནས་ད་བར་གཟའ་མཇུག་བོད་ཡིག་སློབ་ཁྲིད་དང་ཟླ་ཚེས་འགྲན་ཚོགས་བོད་མི་གསར་པ་སྣེ་ལེན་སོགས་ཧ་ཅང་ལྷུག་པོ་གནང་བཞིན་ཡོད་འདུག་ནིའུ་ཁ་སལ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཟུར་པ་པད་མ་ཚེ་རིང་ལགས་ཀྱིས་སྨན་ཁང་སོགས་ཀྱི་དགོས་མཁོའི་མཐུན་རྐྱེན་གང་ཡོད་པར་འགྲེལ་བརྗོད་གནང་དོན།
suburb རེ་རེ་ལ་ཁོང་ཚོ་སྤུ་གུ་སློབ་གྲྭར་འགྲོ་ས་གི། ད་ལྟ་འདི་སློབ་གྲྭ་ཡོད་རེད་ད་ལྟ་སློབ་གྲྭ་ཆུང་བ་ཚོ། ད་ནི་ད་ཡ་སློབ་གྲྭ་ཆེན་མོ་ཡོད་ན Newcastle University ཡོད་ར་ཨ་ནི་དེ Newcastle དུས་ལ་སློབ་གྲྭ་དེ་ལ་ད་ཅིག་ལོ་རེ་རེ་ལ་སློབ་མ་ཆིག་ཁྲི་ལྔ་སྟོང་ཞིག་ཨེ་ཡོང་གི་རེད། ད་ནི་ད་སྨན་ཁང་གི་ཆ་རྐྱེན་དེ་ཧ་ལས་པ་ཡག་པོ་རེད་ད་སྨན་ཁང་དེ་ལ་སྤྱི་བཏང་གི

ལྷག་པར་དུ་བོད་མི་གསར་འབྱོར་བ་རྣམས་ལ་བོད་རིགས་མཐུན་ཚོགས་ཀྱི་ངོས་ནས་སྣེ་ལེན་ལེགས་པར་གནང་གི་ཡོད་པ་མ་ཟད་ཁོང་ཚོར་དགོས་པའི་མཐུན་སྦྱོར་རོགས་རམ་གང་ཐུབ་གནང་གི་ཡོད་ཅེས་ཁོང་གིས་མུ་མཐུད་གསུངས་དོན། བོད་རིགས་ཚོགས་པའི་ངོས་ནས་འདི་བ་ལ་ཅུང་འགན་ལེན་འདྲ་པོ་བྱས་ནས་ཨ་མདོ་ས་གནས་འདི་བ་ལ་ཡོང་ལ་ང་ཚོ་སྣེ་ལེན་བྱེད་ཐུབ་ཀྱི་ཡོད་ཟེར་ཡག་གི་ད་ཅིག།

དངུལ་ཁང་གི་འདི་འདི་བྱས་ཏེ་དེ་ནས་སྨན་ཁང་ལ་འགྲོ་ཡག་རེད་ད་དེ་ནས་གཞུང་གི་ད་ན Centrelink ལ་ཁྱོད་ཚོ་བཟོ་ཡག་རེད། དེ་འདྲ་བྱས་ན་ནི་བོད་རིགས་ཚོགས་པའི་ངོས་ནས་འགན་ལེན་དགོས་རེད་དེ་ཡང་བོད་རིགས་ཚོགས་པའི་ངོས་ནས་མི་དེ་འདྲ་འགྲོ་མཁན་མ་བྱུང་བ་ཡིན་ན་ད་ལྟ SSI གི་དྭང་བླངས་དེ་ཚོ་གིས་འཁྲིད་དགོས་རེད་འོ་འདུག་སེ་བྱས་ནས་ད་ག་རེ་ཟེར་དགོས་ཅིག་ཕན་ཚུན་མཉམ་རུབ་རུབ་བྱས་ནས་ལས་ཀ་དེ་ཚོ་བྱེད་དགོས་རེད་ད་ནི་ད་འདི་ལ་དམིགས་བསལ་གྱི། ཁེ་ཕན་དེ་ག་རེ་རེད་ལབ་ན་ཁོང་ཚོ་ཟླ་བ་གཅིག་ལ་པའི་ཁང་གླ་སྤྲད་མ་གོ་ཡ་གི་ཁང་པ་དེ་ཁ་ཐུག་རག་གོ་བ་ར་ད་ནང་མི་ག་ཚོད་ཡོ་ན་ཁོང་ཚོ་དེ་ག་རང་ཁང་པ་ནང་ལ་བཞག་གོ་བ་རེད་ཨ་ནི་མི་ཚང་ནང་ལ་བཞག་གི་ཡོ་མ་རེད་དེ་ད་གི་ཁོང་ཚོ་ད་ནི་ཐོབ་ཐང་ཡོ་གི་གི་དེ་ཤི་སོང་གི་ཨ་ནི་ཁོང་ཚོ་ད་ད་གཞུང་གི་ཁང་པ་དེ་ནང་ལ་བཞག་གོ་བ་རེད། སྤྱིར་ནིའུ་ཁ་སལ་ནས་ས་ཁྱོན་རྒྱ་ཆེན་པོ་ཡོད་པས་བོད་རིགས་མང་ཆེ་བ་ཞིག་གྲོང་ཁྱེར་གྱི་དཀྱིལ་ནས་ཐག་ཉེ་བའི Mayfield ས་ཁུལ་ལ་གནས་བཞིན་ཡོད་པ་དང་དེ་མིན Hamilton དང Broadmeadow། བཅས་ལ་གནས་སྡོད་བོད་མི་འགའ་རེ་ཡང་ཡོད་འདུག་ཡང་པད་མ་ཚེ་རིང་ལགས་ཀྱིས་ནིའུ་ཁ་སལ་ཁུལ་ལ་གཟའ་མཇུག་བོད་ཡིག་སློབ་ཁྲིད་ཀྱི་ལས་གཞི་དེ་ལམ་ལྷོང་ཡོང་དགོས་པ་ནི། ལྷག་བསམ་ཅན་གྱི་དྭང་བླངས་དགེ་རྒན་རྣམས་དང་འབྲེལ་ཡོད་ཕ་མ་ཚོས་ཟུང་འབྲེལ་གྱིས་ཤུགས་བརྒྱབ་པའི་ནུས་པ་ཞིག་ཡིན་ཞེས་འདི་གར SBS བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་དོན།
དགེ་རྒན་གྱི level གི་དེ་ལ་ད་དྲང་པོ་བཤད་ན་དགེ་རྒན་རྣམ་པ་ཚོ་དཔེ་མི་སྲིད་པའི་ཡག་གོ་ཉམས་མྱོང་རེད་གང་ཅི་ཐད་ནས་ཧ་ལས་པ་ཡོད་རེད་དེ་ཡིན་ནའི་ད། བདུན་ཕྲག་གཅིག་གི་ནང་ལ་ཆུ་ཚོད་གཉིས་དང་ཕྱེད་ཀ་ཙམ་བསླབ་དུས་ཙམ་པ་འདི་གང་འཚམས་ད་ཡར་རྒྱས་འགྲོ་ཐུབ་མོ་ད་དེ་ཙམ་པ་ཨ་ནེ་ཅིག་ཕ་མ་དེ་ཚོ་གིས་འགན་ལེན་བཏང་བྱས་ཨ་ནེ་འདུག་སེ་ད་ང་ཚོ་ག་རེ་ཟེར་གོ་རེད་སྤུ་གུ་དེ་ཚོ་མཉམ་དུ་ཅིག་འཛོམས་པའི་སྐབས་ལ་ཨ་ནེ་ད་ཁོང་ཚོ་སེམས་ལ་ཅིག་བག་ཆགས་འདྲ་པོ་དེ་གར་བཞག་ཨ་ནེ་ང་ཚོ་བོད་ཀྱི་ཅིག་ད་ག་རེ་ཟེར་རྒན་པ་ལ་བརྩི་བཀུར་བྱེད་ཡག་གི་ལུགས་སྲོལ་ཅིག་ཡོད་ར་ད་དེ་ཅིག་ལ་ཧ་ལས་པ་ཡག་གོ་ཆགས་ཤག་བསམ་པ་འདུག་གང་ཡིན་ཟེར་ན་ཅིག་སྤུ་གུ་ཚོ་མཉམ་དུ་རྩེ་དུས་ཙམ་པ་ཁོང་ཚོ་ཁོང་ཚོ་ནང་ལ་ཅིག་བོད་སྐད་འདྲ་པོ་བཤད་གི་མེད་བ་ཡིན་ན་མི་རྒན་པ་སུ་མཐོང་སོང་ན་དེ་ལ་ཅིག་ད་སྟངས་འཛིན་འདྲ་པོ་བྱེད་ནི་ཟེར་གོ་ར་ཨོ་ད་ཁྱེད་རང་ཚོ་བོད་སྐད་བཤད་གོ་རེད་ཁྱེད་ཚོ་བོད་པ་རེད་ཟེར་ན་ཁོ་ལ་བོད་པ་བོད་སྐད་མ་བཤད་ན་ཡོང་གི་མ་རེད་དུས་བ་ལྷབ་སོགས་འདྲ་བོ་རྒྱབ་དེ་ཙམ་པ་དེ་ལ་ཕྲུ་གུ་ཚོ་ཡག་པོ་ཞིག་ཉན་གི་འདུག་དུག་སེ་བྱས་ནས་ཨ་ནེ་གཅིག་ད་ལྟའི་ཆ་ལ་ད་འདི་ལ Australia ལུང་པ་ལ་སྐྱེས་རྒྱུ་གི་ཕྲུ་གུ་མང་པོ་ཞིག་ཡོད་རེད་ཁོང་ཚོ་ད་ལྟ་ལ་ལོ་བཞི་ལྔ་དྲུག་བདུན་ད་ཡར་བཅུ་གཉིས་གི་བར་དུ Australia ལ་སྐྱེས་རྒྱུ་དེ་ཚོ་ཡོད་རེད་དེ་ནས་ཁོང་ཚོ་གཅིག་ག་རེ་ཟེར་དགོས་བོད་སྐད་བཤད་ལ་རྦད་དེ་སེམས་ཁྲལ་མེད་རྒྱུ་རྦད་དེ་བོད་སྐད་གཙང་མ་གཙང་རྐྱང་བཤད་ཐུབ་གི་འདུག་དེ་ཙམ་པ་ཨ་ནེ་གཅིག་ཕ་མ་གི་འགན་གི་ཐང་རེད་དེ་ནས་གཅིག་ང་ཚོ་ད་དེ་ལ་གཅིག་ག་རེ་ཟེར་དགོས་ད་གཅིག་སོ་སོ་གི་ཅིག་ལུགས་སྲོལ་འདྲ་བོ་ཅིག་བཟོས་ནི་ད་མི་རྒན་པ་དེ་ཚོ་གི་བག་ལྷབ་སོགས་རྒྱག་ཡ་རེད་ཨ་ནི་ཅིག། བོད་པའི་ཕྲུ་གུ་ཚོ་ནང་ལོགས་ལ་ཨིན་ཇི་རྒྱབ་པ་མི་ཅིག་གིས་མཐོང་བ་ཡིན་ན་ད་དེ་རྦད་དེ་ཧང་སངས་ནི། ད་ཁྱེད་ཚོ་བོད་པ་ནང་ལོགས་ལ་ཨིན་ཇི་རྒྱག་གི་ཡོད་པས་འདྲ་བོ་ལབ་ར་འོ་དེ་གི་ཁོང་ཚོ་དཔེ་ངོ་ཚ་བྱས་ཨ་ནི་ཅིག་ཁོང་ཚོ་སེམས་ནང་ནས་དངོས་གནས་ཅིག་ད་དེ་འགྲིག་གི་མི་འདུག་ཨ་བསམ་ཚུལ་གི་ཚོར་བ་འདྲ་བོ་ཅིག་ཡོང་གི་ཡོད་ས་རེད་འོ་དུག་སེ་བྱས་ནི་ད་གཙོ་བོ་ང་ཚོ་ཅིག་མི་རྒན་པ་དེ་ཚོ་གི་མགོ་ཁྲིད་སྟངས་ཅིག་ཡོད་ར་འོ་ད་དེའི་སྒང་ནས་དེ་སུ་ཅིག་ཡག་པོ་བྱུང་མེད་འགྲོ་བསམ་གི་འདུག། ལྷག་པར་དུ་ནིའུ་ཁ་སལ་ས་ཁུལ་ལ་བོད་རིགས་ཡོད་པའི་ས་ཁུལ་གཞན་དང་མི་འདྲ་བར་ལོ་ཤས་ནས་བཟུང་མདའ་རྩེད་འགྲན་ཚོགས་ཤིག་ཚུགས་ཀྱི་ཡོད་པ་དེར་ས་གནས་ཀྱི་མི་དམངས་ཚོས་དོ་སྣང་དང་མཉམ་ཞུགས་ལྷུག་པོ་གནང་གི་ཡོད་པ་ཡིན་འདུག་དེ་ཡང་མདའ་རྩེད་འགྲན་ཚོགས་དེའི་བྱུང་ལུགས་དང་དམིགས་ཡུལ་སྐོར་པད་མ་ཚེ་རིང་ལགས་ཀྱིས་ཞིབ་ཕྲ་འགྲེལ་བརྗོད་གནང་དོན། ཉིས་སྟོང་བཅུ་དྲུག་དུ་བ་ཅིག་ནས་ནི་ད་དེ་ཅིག་ག་རེ་ཟེར་དགོས་རེད། ཁྱབ་འདྲ་བོ་ཆེ་རུ་བཏང་ནས། ད་ཉིས་སྟོང་བཅོ་བརྒྱད་ནི་ད་མདའ་པ་ཚོགས་པ་དེ་བོད་རིགས་ཚོགས་པ་གི་ཁྱབ་ཁོངས་ཀྱི་རྩེད་མོ་གི་ཚོགས་པ་ཅིག་ལ་བསྒྱུར་བཞག་པ་རེད་དེ་བྱས་ནས་ཉིས་སྟོང་བཅོ་བརྒྱད་ནས་ཅིག་ཡང་བོད་རིགས་ཚོགས་པ་གི་ད། ང་ཚོ་དམིགས་བསལ་གི་མཛད་སྒོ་སྐྱབས་མགོན་རིན་པོ་ཆེ་ད་ལྟ། རྒྱལ་བ་ཡིད་བཞིན་ནོར་བུ་གི་ད་ལྟ་བོད་ལུགས་གི་འཁྲུངས་སྐར་བྱུ་བ་ར། ལགས། ད་ང་ཚོ་ཨ་མདོ་ཕྱོགས་གི་བྱས་ན་ལྔ་པའི་ཚེས་པ་ལྔ། ཨོ་དེ་ལ། ད་འདི་ལ་ལོ་རྟག་པ་རེ་བཞིན། ད་མདའ་རྩེད་འགྲན་བསྡུར་ཆེན་མོ་ལབ་ནས་ཅིག་ང་ཚོ་འགྲན་བསྡུར་བྱེད་ཡག་གི་དུས་ལུགས་སྲོལ་ཅིག་ཚུགས་པ་རེད་ད་དེ། ཉིས་སྟོང་བཅོ་བརྒྱད། དང་བཅོ་དགུ་གཉིས་ལ་འཚོགས་ཚར་བ་ར། དེ་ཙམ་པ་ནི་ང་ཚོ་ཅིག་མངའ་སྡེ་གཞན་པ་ལ་བོད་པ་དེ་ཚོ་ནས་ཅིག་མགྲོན་ཤོག་འདྲ་བོ་བཏང། དུག་སེ་བྱས་ནས་ས་གནས་གི་ཁག་མ་འདྲ་མ་འདྲ་ནས་ཅིག་མཉམ་ཞུགས་བྱེད་མཁན་གང་ལ་གང་འཚམ་རེད་བོད་དུ་ཨོ་དུག་སེ་བྱས་ནས། ད་ད་ལྟའི་ཆ་ལ་ཅིག། ཡག་པོ་འདྲ་བོ་འགྲོ་བསྡད་ཡོད་རེད་ད་ནི་སྤྱིར་བཏང་གི་ད་མདའ་གི་ཅིག་རིག་གཞུང་འདྲ་བོ་དེ། ད་ཨ་མདོ་ལུང་པ་དོ་ལ་ཅིག་ད་དམིགས་བསལ་གྱི་རོང་ཕྱོགས་དུ་བ་ལ་ནི་ཅིག་ཞིང་པ་དེ་ཡོད་ར་ད་ཤང་ཀ་ནི་ཞིང་པ་དེ་ཚོ་དཔེ་མདའ་འཐེན་ཡ་གི་དགུན་ཁ་དུ་བ་ཡིན་ན་ཅིག་ད་ཁོང་ཚོ་རྟག་པ་རེ་བཞིན་དེ་མི་ཏུ་སི་ཏེ་ཅིག་འགྲན་བསྡུར་ཧ་ལས་པ་ཆེན་པོ་དར་སྲོལ་ཆེན་པོ་ཡོད་རེད་དེ་སི་ཅིག་སྲུང་སྐྱོབ་འདྲ་བོ་ཅིག་ཐུབ་ན་སི་ད་ཨིན་ཇི་དེ་ཚོ་ནང་ལ་ཅིག་ཁ་ཕ་ག་རེ་ཟེར་དགོས་ཁོང་ཚོ་ལ་ཡང་ཅིག་བག་ཆགས་འདྲ་བོ་བཞག་ཐུབ་ན་བསམ་ཅི་ཡང་ཏུ་སི་ནི། ད་བོད་ཀྱི་ལུགས་སྲོལ་རང་བྱས་ནས་དུག་སེ་བྱས་ནས་རྩེ་དགོས་རེད་དེ་རྩེ་ཙམ་པ་ཨ་ནེ་ཨིན་ཇི་དེ་ཚོ་ཡིན་ན་ཀྱི་མ་འདྲ་བ་འདྲ་བོ་ཞེ་པོ་ཅིག་འདུག་ལབ་ནས་ཁོང་ཚོ་དོ་སྣང་ཡག་པོ་བྱེད་ཀྱི་འདུག་དུག་སེ་བྱས་ནས་ཨ་ནེ་ང་ཚོ་མདའ་འཐེན་ས་དང་དོ་བ་ས་ཆ་དུ་བ་ལ་བོད་ཀྱི་དམིགས་བསལ་གྱི Tibetan Target འདུག་ལབ་ནས་ཅིག་བོད་པ་གིས་ད་མདའ་རྒྱབ་ས་ལྟོས་དམིགས་བསལ་གྱི་ས་ཆ་འདྲ་བོ་སོགས་ཡོད་རེད་ཁོང་ཚོ་མདའ་འཐེན་སའི་རང་ལ་མདའ་འཐེན་སའི་རང་ལ། དེ་བཞིན་ཁོང་གིས New South Wales མངའ་སྡེའི་ནང་གནས་སྡོད་བོད་མི་རྣམས་ས་ཕྱོགས་གང་དུ་སྡོད་ཀྱང་ཁྱད་པར་དེ་ཙམ་མེད་པ་དང་གཙོ་བོ་ས་གནས་སོ་སོར་བོད་རིགས་མཐུན་ཚོགས་དེབ་སྐྱེལ་གནང་ནས་བོད་རིགས་ཕྲུ་གུ་རྣམས་ལ་བོད་སྐད་ངེས་པར་དུ་སྦྱར་ཐུབ་པ་གནང་རྒྱུ་དེ་གལ་ཆེན་པོ་མཐོང་གི་འདུག་ཞེས་ཁོང་གིས་གསུངས་དོན།
བྱས་ཙང་བོད་པའི་སྤྱི་ཚོགས་དང་གཅིག་བསྡུར་ས་གནས་གཅིག་ལ་ཡོད་པ་ཡིན་ན་གཅིག་ང་ཚོ་གཅིག་ལས་འགུལ་འབྲས་བུ་དེ་འདྲ་སྤེལ་བ་ཡིན་ན་སྟབས་བདེ་བོ་ཞིག་རེད་ཡིན་ནའི་ད་དུ་སྟེ་དེ་ས་ལ་ཡང་མི་སྒེར་ལ་གཅིག་དཔལ་འབྱོར་སྒང་ནས་དཀའ་ངལ་གྲུང་འཕྲད་དུས་ཙམ་པ་ཨ་ནེ་ས་གནས་གཞན་པ་ལ་འགྲོ་བ་ཡིན་ན་ས་གནས་གཞན་པ་ལ་ད་དམིགས་བསལ་གྱི་དཔེ་ཆ་བཞག་ན་གཅིག Nowra དང Newcastle ལྟ་བུ་ཡིན་ན་ད་བོད་རིགས་ཚོགས་པ་བཙུགས་ཚར་བ་དེ་ནས་གཅིག་ད་ད་ས་གནས་གཞན་པ་ད་དཔེ་ཆ་བཞག་ན Blue Mountain རེད་དེ་ནས Central Coast རེད་འདི་ཚོ་ལ་ཡིན་ན་གཅིག་བོད་པ་གང་ལ་གང་འཚམ་སླེབས་བ་ཡིན་ན་དེ་ལ་བོད་རིགས་ཚོགས་པ་བཙུགས་ནས་ཚོགས་པ་དེ་ཚོ་དེབ་སྐྱེལ་བྱས་ནས་ཅིག་བོད་པའི་ག་རེ་ཟེར་ད་ང་ཚོ་ཕྲུ་གུ་ཚོ་ཅིག་བོད་སྐད་དང་བོད་ཡིག་སླབ་ཡ་རེད། དེ་ནས་ཅིག་བོད་པ་ཚོ་མཉམ་དུ་འཛོམས་ཡ་རེད་དེ་ནས་ད་ཅིག་བོད་གཞུང་གི་ད་ད་ཅིག་ལས་རིམ་མ་སོང་ན་ད་ད་ཅིག་དྭང་བླངས་དཔྱ་ཁྲལ་ལ་སོགས་པ་འདི་ཚོ་ཕུལ་ཡ་ལ་དེ་སྟབས་བདེ་རུ་འགྲོ་གི་རེད་དེ་ཙམ་པ་ཨ་ནི་ལུང་པ་ག་བ་བསྡད་ན་ཁྱད་པར་མི་འདུག་བསམ་འདུག་ཡིན་ན་དེ་གལ་ཆེ་ཤོས་དེ་ང་ཚོ་ས་གནས་ག་བ་ལ་ཡོད་ན་བོད་པ་ག་ཚོད་ཅིག་ཡོད་ན་འོ་དེ་མཉམ་རུབ་བྱས་ནས་ཅིག་ཕྲུ་གུ་ཚོ་ལ་ཅིག་བོད། ད་བོད་ཡིག་སྒང་ལ་ཞེ་དྲག་མ་ཐོན་ན་བོད་སྐད་གཙང་མ་ཅིག་ལྷག་དགོས་ཡ་དེ་ཧ་ལས་བ་གལ་ཆེན་པོ་རེད་བསམ་གི་འདུག། sbs.com.au